དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི། བོད་ཟླ་དགུ་བའི་ཚེས་བ་ཉི་ཤུ་རྩ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཅུ་གཅིག་གི་ཚེས་བཅུ་གཉིས་གཟའ་ཉི་མ་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་ནིའུ་ཡོག་དང་ནིའུ་ཇར་ཛི་གི་ས་གནས་བོད་ཀྱི་གཞོན་ནུ་དང། འདི་ག་རྒྱལ་ས་ནང་ཡོད་པའི་ས་གནས་གཞོན་ནུ་ལྷན་ཚོགས་ཐུན་མོང་གིས་དེ་རིང་ཕྱི་ཚེས་བཅུ་གཅིག་གི་ཉིན་རྒྱལ་ས་ཝ་ཤིན་ཊོན་དུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་པོ་ཞིག་སྤེལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང། ཨ་མེ་རི་ཁ་དང་རྒྱ་གར་གྱི་ཕྱི་སྲིད་དང་བདེ་སྲུང་བློན་ཆེན་རྣམ་པས་མཇལ་འཕྲད་གནང་བ་ནི། ཧིན་རྡུ་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་གི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་སུ་དམིགས་ཀྱི་ཡོད་པ། རྒྱ་གར་གྱི་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་འདུག། མཇུག་ཏུ། ཨ་མེ་རི་ཁའི་ཤི་ཁ་གོ་མངའ་ཁུལ་གྱི་བོད་མིའི་གཟའ་མཇུག་སློབ་གྲྭ་གི་ནང་ང་དང་བླངས་གི་དགེ་རྒན་གནང་བཞིན་པ། རྨ་སྟར་ལགས་དང་ལྷན་དུ་བོད་མིའི་གཟའ་མཇུག་འཛིན་གྲྭ་གི་སློབ་མ་གི་སློབ་གཉེར་གནང་སྟངས་དང་སློབ་ཁྲིད་བྱེད་ཐབས་སོགས་ཀྱི་ཐད་ལ་གླེང་མོལ་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ནེའུ་ཡོག་དང་ནེའུ་ཇར་ཛི་གི་ས་གནས་བོད་ཀྱི་གཞོན་ནུ་དང་འདི་ག་རྒྱལ་ས་གི་ནང་ཡོད་པའི་ས་གནས་གཞོན་ནུ་ལྷན་ཚོགས་ཐུན་མོང་གིས་ཕྱི་ཚེས་བཅུ་གཅིག་གི་ཉིན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་པོ་སྤེལ་ཡོད། ནེའུ་ཡོག་དང་ནེའུ་ཇར་ཛི་གི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་གསལ་བསྒྲགས་ཞིག་སྤེལ་ཡོད་པའི་ནང་ང། བོད་ས་བཙན་བཟུང་དང། བོད་མི་ཚོ་ལ་མནར་གཅོད་གཏོང་མཁན། རྒྱ་ནག་གཞུང་གི་འགོ་ཁྲིད་ཞི་ཅིན་ཕིན་ཟླ་བ་འདིའི་ཚེས་བཅུ་གཅིག་ནས་བཅུ་དྲུག་གི་བར། ཨ་མི་རི་ཀའི་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་གི་ནང་ང་ཚོགས་གཏན་འཁེལ་བའི། ཨེ་ཤེ་ཡ་དང། ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་གྱི་ནང་ང། མཉམ་ཞུགས་ཀྱི།

ང་ཚོ་གི་སེམས་པ་སྐྱོ་བ་ཙམ་མ་གཏོགས་བྱེད་ཐབས་གང་ཡང་མེད་པར་ལུས་བསྡད་ཡོད། ཞི་ཅིན་ཕིན། རྒྱལ་ཁབ་ཕྱི་ལོགས་ལ་མང་པོ་འགྲོ་གི་མེད་སྟབས་ད་རེས་ཀྱི་གོ་སྐབས་དེ་ཧ་ཅང་གི་ཡག་པོ་རེད་ལ། དེ་ག་ནང་བཞིན། རྒྱལ་བ་རིན་པོ་ཆེ་བོད་ལ་མྱུར་དུ་གདན་འདྲེན་བྱེད་རྒྱུར་གནོན་ཤུགས་སྤྲོད་དགོས་ཀྱི་ཡོད་དུས་ན། ཕྱི་ཚེས་བཅོ་ལྔ་གི་ཉིན་གྱི་ཞོགས་པ་གི་ཆུ་ཚོད་དགུ་དང་སྐར་མ་སུམ་ཅུ་གི་སྟེང་ང། San Francisco གི་རྒྱ་ནག་གཞུང་ཚབ་ཡན་ལག་ལས་ཁུངས་ཀྱི་མདུན་དུ། བོད་རང་བཙན་སློབ་ཕྲུག་ཚོགས་པ་གིས་སྐད་འབོད་ཀྱི་ལས་འགུལ་ཞིག་གོ་སྒྲིག་གནང་གི་ཡོད་པ་དེའི་ཐོག་ལ་ང་ཡང་མཉམ་ཞུགས་གནང་གི་ཡོད་ན། ཁཱ་ལི་ཧྥུ་རི་ཉཱ་ཙམ་མ་ཡིན་པར་ཨ་རིའི་ནུབ་དང་དེ་བཞིན་ཨ་མེ་རི་ཀའི་ནང་གནས་པའི་བོད་རིགས་སྤུན་ཟླ་ཚང་མ་མཇལ་ཐུབ་པའི་རེ་བ་ཡོད་ཅེས་གསུངས་ཡོད་ཀི། ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་བཅུ་དྲུག་གི་བར་ཨ་མེ་རི་ཀའི་གྲོང་ཁྱེར་སཱན་ཧྥི་རན་སི་སི་ཀོ་ལ་ཚོགས་རྒྱུའི་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་དུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་མཉམ་ཞུགས་ཀྱིས་ཨ་མེ་རི་ཀའི་སྲིད་འཛིན་ཇོ་སྦའི་ཏྲིན་གྱིས་གཙོས་པའི་ཨ་མེ་རི་ཀའི་གཞུང་འབྲེལ་མི་སྣ་དང་ཚོང་བ་གི་འགོ་ཁྲིད་དང་མཇལ་འཕྲད་གནང་གཏན་འཁེལ་ཡོད་པར་བྱུང་ཁོང་རྣམ་གཉིས་ཀྱི་བར་མཇལ་འཕྲད་ཀྱི་སྐབས་སུ། བོད་ནང་རྒྱ་ནག་གཞུང་གིས་དམ་དྲག་ཤུགས་ཆེན་འཛིན་བཞིན་པའི་གནས་སྟངས་དང། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་གནད་དོན་གླེང་དགོས་པའི་སྐོར་འབོད་སྐུལ་ཞུ་རྒྱུ་རེད།

ཨ་མེ་རི་ཀའི་སྲིད་འཛིན་ཇོ་བྷའི་ཏིན་གྱིས་དབུས་པའི་ཨ་མེ་རི་ཀའི་གཞུང་འབྲེལ་མི་སྣ་དང་ཚོང་བ་གི་འགོ་ཁྲིད་ཚོ་དང་མཇལ་འཕྲད་གནང་གཏན་འཁེལ་ཡོད་པས་ཁ་རྩང་ཕྱི་ཚེས་བཅུ་གི་ཉིན་བོད་རང་བཙན་སློབ་ཕྲུག་ཚོགས་པ་གི་ཚོགས་མི་ན་གཞོན་ལས་འགུལ་བ་གསུམ་གྱིས་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་འཚོགས་ཡུལ། Moscone Center ཞེས་པའི་ཚོགས་ཁང་གི་བྱང་ངོས་ཀྱི་གྱང་སྟེང་ནས། ཞོགས་ཁ་ཆུ་ཚོད་བཅུ་གཅིག་དང་སྐར་མ་ཉི་ཤུ་ཙམ་གྱི་ཐོག་སྲིད་དབང་སྒེར་འཛིན་པ། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཁྱོད་ཀྱི་དུས་ཚོད་རྫོགས་པ་རེད། བོད་ལ་རང་དབང་དགོས་ཞེས་འཁོད་པའི་རིང་ཚད་ལ་ཕི་ཊི་སུམ་ཅུ་ལྷག་ཡོད་པའི་འཕྲེད་དར་ཞིག་སྒྲེང་འཛུགས་བྱས་པ་དང་བསྟུན་ནས་དུས་ཡུན་སྐར་མ་ཉི་ཤུ་ཙམ་ལ་ངོ་རྒོལ་སྐད་འབོད་བྱས་འདུག་གནད་དོན་དེའི་སྐོར་ད་རེས་ལས་འགུལ་གྱི་ནང་དངོས་སུ་ཞུགས་མཁན་པར་ཤི་ཀུན་སྐྱིད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་བྱས་ན། དེ་རིང་ང་ཚོ་ཁྱེད་ཚོ་དེ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་བྱེད་གར་ཡོང་བ་ཡིན། ཚོགས་འདུ་ཆེན་པོ་འགོ་བཙུགས་འགྲོ་ཡོད་རེད་ཨ་ནི་ཚོགས་འདུ་དེ་ཞི་ཅིན་ཕིན་ཨ་རི་ནང་ལ་ལོ་དྲུག་ནང་ཐེངས་མ་དང་པོ་ཡོང་གི་ཡོད་རེད་ང་ཚོ་དེ་ངོ་རྒོལ་བྱེད་ཡོང་པའི་རྒྱུ་མཚན་དེ་ལོ་དྲུག་དེ་གའི་ནང་ལ་བོད་ནང་ལ་གནས་ཚུལ་སྡུག་རུ་སྡུག་རུ་འགྲོ་གི་ཡོད་རེད་ལྷག་པར་དུ་བོད་ནང་ལ་ཕྲུ་གུ་ལོ་ཆུང་ཆུང་ལོ་བཞི་ནང་མི་དང། ཕ་མ་ཚང་མ་བཀའ་བརྫུན་ནས་བསླབ་གྲྭ་ལོག་ཨ། དེ་རིང་འདིར་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་བྱེད་དུ་ཡོང་བ་ཡིན་ལོ་དྲུག་གི་དུས་ཡུན་གྱི་ནང་ཞི་ཅིན་ཕིན་ཨ་རིར་ཡོང་གི་ཡོད་པ་ཐེངས་དང་པོ་ཡིན་པས་ལོ་དྲུག་གི་དུས་ཡུན་གྱི་ནང་བོད་དུ་བོད་མི་ཚོ་གི་གནས་སྟངས་ཇེ་སྡུག་ནས་ཇེ་ཞན་དུ་འགྲོ་མུས་ཡིན་ལ་ལྷག་པར་དུ་བོད་ནང་ཕྲུ་གུ་ལོ་བཞི་ནས་ཕ་མ་དང་ཁ་བྲལ་གཏོང་བའི་རྒྱ་ནག་གི་བྱ་སྤྱོད་ལ་ངོ་རྒོལ་བྱེད་དུ་ཡོང་བ་ཡིན་ཟེར། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ཨ་མེ་རི་ཀའི་ནང་དུ་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་འདུ་ལ་བཅར་བ་དང་སྟབས་བསྟུན་ནས་ད་ཐེངས་ནིའུ་ཡོག་དང་ནིའུ་ཇར་ཟི་གི་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་གིས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་གི་ཡོད་པའི་ཐད་ལ་གསར་འགོད་པ་ཅོ་ལིབ་ཆོས་འཕེལ་གྱིས་ནིའུ་ཡོག་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས་བཀོད་སྒྲིག་བྱས་ཏེ། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན། ཨ་མེ་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་བོད་མི་གྲངས་བརྒྱ་དང་གཅིག་སྤྱི་སྤྱོད་རླངས་འཁོར་བརྒྱུད་ནས་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཀྲུན་དུ་ཕྱིན་ནས། འབྱུང་འགྱུར་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ནས་བཅུ་བདུན་བར་ཨ་མི་རི་ཀའི་ནུབ་ཕྱོགས་ཀྱི་གྲོང་ཁྱེར San Francisco ནང APEC ཞེས་པའི་ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོའི་དཔལ་འབྱོར་མཉམ་ལས་ཀྱི་ཚོགས་འདུའི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཚོགས་ཞུགས་གནང་འཆར་ཡོད་པ་དང་སྟབས་བསྟུན་ནས། རྒྱ་ནག་དམར་ཤོག་གཞུང་གིས་བོད་ཐོག་འཛིན་པའི་སྲིད་ཇུས་ཐད་ལ་ངོ་རྒོལ་གྱི་ལས་འགུལ་འདི་སྤེལ་འཆར་ཡོད་པ་རེད་འདུག། འདིའི་ཐད་ལ་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པའི་ཚོགས་གཙོ། བསྟན་འཛིན་རྣམ་རྒྱལ་ལགས་ཀྱིས་ངོ་སྤྲོད་གནང་བའི་ནང། ད་ལན། ས་གནས་གཞོན་ནུ་གི་གོ་སྒྲིག་འོག་ལ། ད་ལན་ཝ་ཤིང་ཏོན་ལྡི་སི་ལ་ཡོང་རྒྱུའི་རེས་གཟའ་སྤེན་པ་སྤྱི་ཟླ་བཅུ་གཅིག་ཏ་རིག་བཅུ་གཅིག་ལ་ང་ཚོ་སྐད་འབོད་ཆེད་གོ་སྒྲིག་བྱས་ཡོད། ཨ་ནི་སྐད་འབོད་རྒྱག་པའི་དགོས་དོན་གཙོ་བོ་དེ་ད་ལན། རྒྱ་ནག་གི་སྲིད་འཛིན་ཤི་ཅིན་ཕིང་ཁོ་རང་ཨ་རིའི། San Francisco ལ་ཁོ་རང་སླེབ་ཡག་རེད་འདུག་པ། འདི་ལ་ད་ལན་ཨ་རི་གི་སྲིད་འཛིན Joe Biden ཁོ་རང་སྤྱི་ཟླ་བཅུ་གཅིག་གི་ཏ་རིག་བཅུ་དྲུག་ལ་ཁོ་རང་ཕར་ཐུག་ཡག་རེད་འདུག་པ། ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོར། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་སྤྱི་སྤྱོད་རླངས་འཁོར་གཉིས་གོ་སྒྲིག་བྱས་ཏེ། བོད་མི་གྲངས་བརྒྱ་དང་གཅིག་གིས་ཐོ་འགོད་བྱས་པ་ལྟར། ཆེད་དུ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་སྐད་འབོད་ལ་འགྲོ་རྒྱུའི་གོ་སྒྲིག་བྱས་ཡོད་པ་བཞིན། ཕྱི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོ་ཆུ་ཚོད་བཅུ་པའི་ཐོག། Lincoln Memorial ཞེས་པའི་མདུན་ནས། ལས་འགུལ་སྤེལ་རྒྱུ་འགོ་བརྩམས་རྒྱུ་དང། དེ་ནས་ཕོ་བྲང་དཀར་པོའི་བར། ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་འཆར་ཡོད་པ་དང། ད་ཐེངས་ལས་འགུལ་འདི་སྤེལ་དགོས་པའི་སྐོར་ལ་འགྲེལ་བརྗོད་གནང་དོན་ལ།
ཨ་རིའི་སྲིད་འཛིན་བོད་དོན་འདི། བོད་དོན་གྱི་དཀའ་ངལ་དང་བོད་ནང་བོད་ནང་གི་ད། མྱངས་དང་མྱངས་བཞིན་པ་དང་དཀའ་ངལ་འདི་ཡོད་པ། འོ་དེ་ངེས་པར་དུ། རྒྱ་ནག་དམར་ཤོག་གཞུང་ལ་མཚམས་འཇོག་བཞག་དགོས་ཡོད། རེད། རྒྱལ་བ་རིན་པོ་ཆེ་བོད་ལ་ངེས་པར་དུ་ད་གདན་འདྲེན་ཞུ་དགོས་ཡོད་རེད། འདི་ཡིན་དུས་བོད་རང་བཙན་རེད། བོད་ནང་ད་མི་རིགས་རྩ་མེད་བཏང་ཡག་སྲིད་ཇུས་འདི་ངེས་པར་དུ་མཚམས་བཞག་དགོས་རེད། འདི་ང་ཚོ་དོན་ཚན་ཁ་ཤས་ཤིག་ང་ཚོས་ད་ཡིག་ཐོག་ནང་མར་ཕུལ་ཡས་བྱས་ཡོད། འདི་དེ་ཚུན་གྱི་ད་ལན་ང་ཚོས་སྐད་འབོད་ཅིག་གོ་སྒྲིག་ཞུས་ཡོད་སྐད་འབོད་དུས་ཚོད་དེ་ཆུ་ཚོད་བཅུ་པ་ནས།
དེ་བཞིན་ས་གནས་གཞོན་ནུ་ཚོགས་པའི་དྲ་ལམ་བརྒྱུད་ནས་ལས་འགུལ་འདི་སྤེལ་དགོས་དོན་སྐོར་ལ། ཡིག་ཐོག་གསལ་བསྒྲགས་ཤིག་སྤེལ་བའི་ནང། སྲིད་དབང་སྒེར་གཅོད་པའི་གདུག་རྩུབ་ཅན་གྱི་རྒྱ་ནག་དམར་ཤོག་གཞུང་གི་འགོ་ཁྲིད། ཞི་ཅིན་ཕིན་ང་ཚོའི་དམངས་གཙོའི་རྒྱལ་ཁབ་འདིར་ཡོང་པར་འདོད་པ་མེད་པ་དང། བོད་ནང་གི་བཅའ་སྡོད་སློབ་གྲྭས་བོད་རིགས་རྒྱ་སྒྱུར་བྱེད་རྒྱུའི་སློབ་གྲྭ་མཚམས་འཇོག་བྱེད་དགོས་པ་དང། བོད་ནང་གི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་གཏོང་དགོས་ཡོད་ཅེས་སོགས། དོན་ཚན་བརྒྱད་ཅན་གྱི་དགོས་འདུན་ཁག་ཅིག་ཡིག་ཐོག་ལ་ཕྱིར་བསྒྲགས་བྱས་ཡོད་པ་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་དང། བོད་རང་བཙན་སློབ་ཕྲུག་ཚོགས་པ་སོགས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་དང། འགྲོ་བ་མིའི་ཐོབ་ཐང་དོན་གཉེར་བའི་ཚོགས་སྡེ་ཁག་ལྔ་བཅུ་ང་དགུ་ཡིས་ཨ་རིའི་གྲོང་ཁྱེར San Francisco ནང APEC ཨེ་ཤི་ཡ་དང་ཞི་བདེའི་དཔལ་འབྱོར་མཉམ་ལས་ཀྱི་ལྷན་ཚོགས་ཐོག་ཨ་རིའི་སྲིད་འཛིན་ཇོ་སྦའི་སྡེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལྷན་བཀའ་མོལ་གནང་སྐབས། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་ཐད་བློ་འཚབ་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པ་དང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཇེ་ཞན་དུ་འགྲོ་བཞིན་པ་དང། བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་ནས་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བཅུག་ནས་རྒྱ་སྒྱུར་སློབ་གསོ་སྤེལ་ནས་མི་རིགས་རྩ་མེད་བཟོ་བཞིན་པ་བློ་འཚབ་ཡོད་པ་སོགས་འགྲོ་བ་མིའི་ཐོབ་ཐང་གི་སྐོར་ངེས་པར་གླེང་སློང་གནང་དགོས་པའི་འབོད་སྐུལ་གྱི་སྙན་ཞུ་ཞིག་ཕུལ་ཡོད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལི་ཅུན་པེར་ཡིན། ཨ་མི་རི་ཀ་དང་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་དང་ཕྱི་སྲིད་བློན་ཆེན། བདེ་སྲུང་བློན་ཆེན་རྣམ་པ་མཇལ་འཕྲད་གནང་བ་ནི། ཧིན་རྡུའི་རྒྱ་མཚོ་དང་ཞི་བདེའི་རྒྱ་མཚོའི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་སུ་དམིགས་ཡོད་པ་རྒྱ་གར་གྱི་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པ་གསར་འགོད་པ་བློ་པེ་གིས་ད་རམ་ས་ལ་ནས་བཏང་བའི་གནས་ཚུལ་ཟིག་ག་གསན་རོགས་ཞུ། ཨ་མི་རི་ཁ་གི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལན་ཁན་ལགས་དང་བདེ་སྲུང་དྲུང་ཆེ་ལོ་ཨེ་ཏི་ཨོག་སི་ཏིན་ལགས་རྣམ་གཉིས་རྒྱ་གར་ནང་ཕེབས་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་གི་ཉི་མ་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཇེ་ཤང་ཀར་ལགས་དང་བདེ་སྲུང་བློན་ཆེན་རཱ་ཇི་ནཱ་ཐི་སིང་ལགས་བཅས་རྒྱལ་ཁབ་གཉིས་ཀ་གི་བློན་ཆེན་རིམ་པ་གཉིས་རེའི་ཕན་ཚུན་གྱི་བར་དམིགས་བསལ་ཧིན་རྡུའི་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་གི་མངའ་ཁུལ་དུ་ཛ་དྲག་མཉམ་རུབ་གནང་དགོས་པ་གི་སྐོར་དང། ནུབ་ཨེ་ཤ་ཡ་གི་མངའ་ཁུལ་དུ་རྙོག་ཟིང་འབྱུང་བཞིན་པར་བློ་འཚབ་ཆེན་པོ་ཡོད་པ་གི་མུར། རྒྱལ་ཁབ་གཉིས་ཀྱི་བདེ་འཇགས་དང་སྲུང་སྐྱོབ་ཀྱི་ཐད་དུ་མཉམ་འབྲེལ་གནང་དགོས་ཀྱི་ཐོག་གི་བཀའ་མོལ་གྲོས་བསྡུར་གནང་ཡོད་ཅིང། རྒྱ་གར་དང་རྒྱ་ནག་གི་སྐོར་སྲིད་དོན་ཉམས་ཞིབ་པ་སུ་ཡ་ཤི་དེ་སའི་ལགས་ནས། ད་ལན། རྒྱ་གར་དང་ཨ་མི་རི་ཁ་གི་ཕྱི་འབྲེལ་དང་བདེ་སྲུང་བློན་ཆེན་རྣམ་པ་མཇལ་མོལ་གྱི་དམིགས་བསལ་གཙོ་བོ་ནི། རྒྱ་གར་ཧིན་རྡུ་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་གི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་ཀྱི་གལ་གནད་ལ་དམིགས་ཡོད་པར་ངོས་འཛིན་གནང་གི་འདུག། རྒྱ་གར་དང་ཨ་མི་རི་ཁ་གཉིས་ཀའི་གཉིས་སྣོན་རྟགས་གཉིས་སུ་འབོད་པ་གི་བློན་ཆེན་རྣམ་པ་བཞི་མཇལ་འཕྲད་ནི། སྒྲིག་འཛུགས་ཀྱི་ངོ་བོ་གི་ལམ་ནས་དུས་ཚོད་ངེས་ཅན་གྱི་ནང་ནམ་རྒྱུན་མཇལ་མོལ་ཡོང་བཞིན་པ་དེ། རྒྱལ་ཁབ་གཉིས་ཀ་གི་ཧིན་རྡུ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་འཆར་གཞིའི་དགོས་མཁོ་དང་འབྲེལ་བ་གི་འགྱུར་བ་ཆེན་པོ་ཟིག་དང། འཆར་གཞི་དེའི་ཆ་ཤས་གཅིག་ནི་མངའ་ཁུལ་དེར་རྒྱ་ནག་གི་ཤུགས་རྐྱེན་འགོག་རྒྱུ་གི་གལ་གནད་ལ་དམིགས་ཡོད་པས། མཇལ་འཕྲད་འདིར་རྒྱལ་ཡོངས་བདེ་འཇགས་དང་ཕྱི་འབྲེལ་གྱི་ལས་དོན་གང་གི་ཐོག་ནས་ཀྱང་རྒྱ་ནག་ལ་དམིགས་ནས་གནད་དོན་མང་བོ་གྲོས་བསྡུར་གནང་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ཡང་རྒྱ་གར་གྱི་དམག་སྤྱི་ཟུར་པ་ར་བྷི་ཤང་ཀར་ལགས་ནས་ཨི་ཟི་རལ་དང་ཧ་མ་སི་གི་བར་དམག་འཁྲུག་འགྲོ་བཞིན་པ་གི་གནད་དོན་དང། ལྷག་པར་ཐེ་ཝན་གྱི་ཐོག་དམག་འཁྲུག་ལངས་ཚེ་རྒྱ་གར་གྱིས་རྒྱབ་རོགས་ཡོང་ཐབས་སོགས་ཀྱི་སྐོར་ལ་མཇལ་འཕྲད་གྲོས་བསྡུར་འདི་གལ་ཆེན་ཆགས་ཡོད་པ་དང།

ཨ་མི་རི་ཁ་གི་རོགས་རམ་དང་ཆེད་མཁས་ལ་བརྟེན་ནས་རྒྱ་གར་གྱི་མཚོ་གྲུའི་གནས་སྟངས་ཡར་རྒྱས་བཏང་སྟེ། ཨེ་ཤ་ཡ་གི་མངའ་ཁུལ་གྱི་མཚོ་དམག་སྤྱི་དང་ཁྱད་པར་རྒྱ་ནག་གི་མཚོ་དམག་དང་འགྲན་ཐུབ་པ་བཟོ་རྒྱུ་ཡིན་པ་གི་ཁར། རྒྱ་གར་དང་བོད་ཀྱི་ས་མཚམས་གནས་ཚུལ་གོ་བསྡུར་བྱ་འོས་པ་དང། ཨ་མི་རི་ཁར་མཚོན་ནའང་རྒྱ་གར་དུ་མཚོ་དམག་གི་མཐུན་རྐྱེན་བཀོད་སྒྲིག་གནང་ཐུབ་ན། ཁོ་ཚོའི་མཚོ་དམག་རྣམས་ཧིན་རྡུ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་འགྲེམ་གཏོང་གྱི་རང་དབང་ཇེ་ཆེར་འགྲོ་ངེས་ཡིན་པ་འགྲེལ་བརྗོད་གནང་སོང། རྒྱ་གར་སྲིད་བློན་ནཱ་རེན་དྲ་མོ་དི་མཆོག་ནས་ཀྱང་གསུང་འཕྲིན་ཐུང་ངུ་ཟིག་གནང་བ་གི་ནང། རྒྱ་གར་དང་ཨ་མི་རི་ཁ་གཉིས་ཀས་གཅིག་གྱུར་གྱིས་དམངས་གཙོ་དང་སྣ་འཛོམས་ཁྲིམས་ཀྱི་དབང་སྒྱུར་བཅས་ལ་ཡིད་ཆེས་གནང་གི་ཡོད་པ་དེས། ཕྱོགས་མང་བོར་ཕན་ཚུན་མཉམ་ལས་ཀྱི་ཕན་ཐོགས་འབྱུང་ངེས་ཀྱི་ཐོག་རྒྱ་གར་དང་ཨ་མི་རི་ཁས་ཕྱག་སྦྲེལ་གནང་བ་དེས་འཛམ་གླིང་སྤྱི་ལའང་ཕན་ཐོགས་ཡོད་པ་འཁོད་ཡོད་ཅིང། ལོ་འཁོར་གཅིག་རེའི་རྒྱལ་ཁབ་གཉིས་ཀྱི་བློན་ཆེན་རྣམ་པ་མཇལ་འཕྲད་ཐེངས་ལྔ་པ་གི་མཐར་སྡོམ་གསལ་བསྒྲགས་ཟིག་ཕྱོགས་གཉིས་ཀ་ནས་མཉམ་འབྲེལ་གྱིས་སྤེལ་བ་གི་ནང། གཙོ་བོ་སྲུང་སྐྱོབ་ཡར་རྒྱས་དང་འཇིགས་སྐུལ་རིང་ལུགས་ལ་གདོང་ལེན་གྱི་ཁྲིམས་གཞི་ལག་བསྟར། ཚན་རིག་དང་འཕྲུལ་ལས་ཡར་རྒྱས་དང་འཕྲོད་བསྟེན་དེ་མཚུངས་ཀྱི་གྲོས་མོལ། མི་དམངས་ཕན་ཚུན་འབྲེལ་ལམ་ཡར་རྒྱས་སོགས་ཀྱི་ཐད་དོ་དམ་མཉམ་རུབ་གནང་འཆར་ཡོད་པ་འཁོད་ཡོད་གི། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྒྱ་ནག་གཞུང་གཉེར་དངུལ་ཁང་གི་ཆེས་མཐོའི་དཔོན་རིགས་ཟུར་པ་ཞིག་ལྐོག་ཟ་རུལ་སུངས་ཀྱི་ཉེས་མིང་གི་འོག་ཏུ་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་ལུགས་རྒྱ་ནག་གཞུང་འབྲེལ་གསར་ལམ་གྱིས་གནས་ཚུལ་སྤེལ་ཡོད་གི། རྒྱ་ནག་གཞུང་གིས་གཉེར་བའི་ཚོང་ལས་དངུལ་ཁང་གི་འགོ་ཁྲིད་སུང་ཏི་ཧྲུན་གྱིས་འདས་པའི་ལོ་བཅུ་དྲུག་ལྷག་ཙམ་གྱི་ནང་ཁྲིམས་འགལ་གྱི་ཐོག་ནས་ས་ཁང་གི་རྒྱུ་ནོར

ལོ་རབས་དགུ་བཅུའི་ནང་བོད་མི་ཆིག་སྟོང་ཐམ་པ་ཨ་མི་རི་ཀར་གཞིས་སྤོར་བྱས་པའི་སྐོར་ཁག་ཅིག་ཨ་མི་རི་ཀའི་ཤི་ཁ་གོ་གྲོང་ཁྱེར་མངའ་ཁུལ་དུ་གཏན་སྡོད་བྱས་པ་ནས་བཟུང་དེ་དག་གི་ནང་མི་འབྲེལ་ཆགས་དང་དེ་བཞིན་གནས་དེར་སློབ་གཉེར་བྱེད་པ་སྐྱབས་བཅོལ་ཞུས་པ་སོགས་ད་ལྟ་མངའ་ཁུལ་དེར་བོད་མི་སུམ་བརྒྱ་བཞི་བརྒྱ་ཞིག་གཏན་སྡོད་གནང་ཡོད་ལ། ས་གནས་དེའི་བོད་རིགས་ཚོགས་པས་རྐང་འགན་བཞེས་ཏེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བཟུང་བོད་མིའི་གཟའ་མཇུག་སློབ་གྲྭའམ་འཛིན་གྲྭ་ཡང་བཙུགས་ནས་བོད་མི་བུ་ཕྲུག་ཚོར་བོད་སྐད་ཡིག་སློབ་ཁྲིད་གནང་སྟེ་བོད་ཀྱི་རིག་གཞུང་དར་སྤེལ་བྱེད་བཞིན་པ་དང། དམ་དར་ལགས་ནི་ཤི་ཁ་གོ་མངའ་ཁུལ་དུ་བོད་མིའི་གཟའ་མཇུག་འཛིན་གྲྭའི་ནང་ལོ་བཅུ་གྲངས་ལྷག་ལ་དང་བླངས་དགེ་རྒན་གནང་མཁན་ཞིག་རེད། དམ་དར་ལགས་ནས་ཐོག་མར་ཁོང་ཚོའི་གཟའ་མཇུག་སློབ་གྲྭའམ་འཛིན་གྲྭའི་གནས་སྟངས་གསུངས་བྱུང། ང་ཚོའི་ད་འཛིན་གྲྭ་དང་པོ་གི་སྔོན་ན་སྔོན་འགྲོ་ཟིག་ག་སྔོན་འགྲོ་ནས་ཡོད་ནི་རེད་མང་བྱའོ་སྔོན་འགྲོ་བཞག་ཆོག་ཟིག་ལོ་ཆུང་གི་ལོ་ད་ལྔ་ད་ཕྱེད་ཀ་དྲུག་མ་ལོན་ད་ལོ་འགོ་དེ་དེ་མོ་ཟིག་ནས་བྱའོ་གི་ད་ང་ཚོ་སྔོན་འགྲོ་ཡོད་ནི་རེད་དེ་ནས་འཛིན་གྲྭ་དང་པོ་དུ་ནས་ནོར་འཛིན་གྲྭ་དྲུག་པ་གན་ཚོ་ཡོད་ནི་རེད་སྔོན་འགྲོ་ཡོད་ནི་རེད་དང་པོ་སྔོན་ན།

ང་ཆོས་ཆག་ཆག་ན་འདི་འདྲ་སྒམ་པོ་ལྕམ་པོ་དག་ཀྱང་མིག་སེར་གྱི་དོན་དག་ཅིག་ཅིག་ཐབས་ལམ་བྱམས་པ་གྱི་སྒང་ནས་ད་ཅི་གླུ་དབྱངས་ལ་གཏི་མུག་གཏི་མུག་གི་སྒང་ནས་དབྱིན་ཁྱིམ་གཅིག་ཁྲི་མི་དགོས་གི་ར་ད་གང་ལྟར་ཁིར་ཆོག་ཅིག་ཁྱི་ཙི་གོ་ནོར་གོ་ད་གི་ཆོག་ན་ཁ་གི་ན་འགྲོ་བྱ་དེ་ཅོག་ཤིག་ཡར་རྒྱས་འཇོག་གི་ཁི་ད་ཅོག་ཤིག་ན་ནག་དེ་ན་ད་ལོ་ཧྲག་གི་དེ་གང་ལྟར་ཁ་གི་ན་འགྲོ་བྱ་ན་ཁིར་ཆོག་སྟོད་ནང་ན་འགྲོ་གི་མི་ད་གི་ཅིག་བས་ཅིག་བས་ངི་མ་གི་ཁྱི་ཙི་གོ་ནོར་འོ་དགེ་རྒན་ཆོས་གི་ཐང་གིས་ད་ཅིག་ངོ་ནག་པོ་ཡག་གི་མཛངས་ཀྱི་ལྕམ་པོ་དེ་དེ་ཁིར་ཆོག་མི་ཁམ་གི། རེད་རེད་རེད།

བཞི་ལོ་ཁུ་ཀར་ཨོ་བཞི་ལོ་གཅིག་དང་བཞི་མོ་གཉིས་མོ་ནི་མ་རུ་སྤྱིར་བཏང་ན་ད་ལྟ་ལོ་མཇུག་གོ་ནི་རེད་ར་ད་ལྟ་ལོ་འདི་སྤྱིར་ད་རྒུ་བའི་ནང་ཟིག་ག་མཇུག་གོ་ཁ་རེད་དེ་ཚེ་དང་བོ་སོང་ནི་མ་རུ་དང་བོ་འདི་འཛིན་གྲྭ་དྲུག་པ་དེ་ད་འདོད་ནི་རེད། རེད་རེད་རེད་ཨ་ད་ཁུར་ཚོ་མཐར་ཕྱིན་བཏང་ན་འདི་ནི་མཐར་ཕྱིན་བཏང་ན་ད་ད་ནི་སློབ་གྲྭ་ག་ཨ་རི་གི་སློབ་གྲྭ་ཡིན་ན་རེད་ཅིག་ག་འུ་ཚུང་རེད་ཡང་ད་སྔོན་མ་ཆེན་མོ་ཟིག་ཡིན་ན་ར་ཡང་མ་མཐའ་ར་ཅིག་ག་གཟའ་མཇུག་སློབ་གྲྭ་ཟིག་གཟའ་ཉི་མ་གི་དེ་མོ་བོད་པ་གི་འཁོར་ཡུག་བོད་ཡིག་སློབ་ས་སུ་གོ་ག་ད་ཡང་དུ་མེད་གི་མ་ར་བ་ཚོང་ན་དེ་བརྗེད་རྒྱུ་ར་དེ་ཉེན་ཁ་ཡོད་རྒྱུ་རེད། བོད་ཡིག་དོ་དག་ཤེས་གི་ཉེན་ཁ་ཡོད་ནི་རེད་ད་ཡང་ཕ་མ་ཁ་ཤས་གི་དོལ་གི་ཁུར་ཅིག་ཉེན་ཁ་འཁྲག་གི་བསམ་ནས་དོལ་གི་མུ་མཐུད་དུ་འཇུག་ཡིན་ནའོ་ཅང་ཡང་ཅིག་སློབ་གྲྭ་ར་དེ་ཨ་རི་སློབ་གྲྭ་འཇོག་གི་ན་ར་དེ་ག་ཡར་ནང་གི་ད་ད་བ་ཡར་ག་ད་བ་དུ་ཅོག་གཉིས་གསུམ་དེ་དེ་ག་དུ་གང་སང་རང་བཟོ་ག། ཡོད་གི་མོ། དེ་ཡང་རྒྱ་གར་སྐྱ་ཡོད་གི་རྗེས་ག་མ་ཅིག་ག་དུ་མེད་གི་ནོ་གི་དུ་ཅང་བུད་ན་ཅིག་ཧོན་ད་ཧོན་ད་དུ་ཙ་བ་ཉིན་དུ་ཅིག་ཅིག་འཇོག་ཅིག་དུ་ད་ཏྲག་ག་རི་བོ། རེད་རེད་རེད།

སྡེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས། ནིའུ་ཡོག་དང་ནིའུ་ཇར་ཟི་གི་ས་གནས་བོད་ཀྱི་གཞོན་ནུ་དང་འདི་ག་རྒྱལ་ས་བཱ་ཤིང་ཁྲོན་དུ་ཡོད་པའི་ས་གནས་ཀྱི་གཞོན་ནུ་ལྷན་ཚོགས་ཐུན་མོང་གིས་ཕྱི་ཚེས་བཅུ་གཅིག་གི་ཉིན་རྒྱལ་ས་བཱ་ཤིང་ཁྲོན་དུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་པོ་ཞིག་སྤེལ་ཡོད་གི། བོད་རང་བཙན་སློབ་ཕྲུག་ཚོགས་པ་གི་གོ་སྒྲིག་གི་འོག་ཏུ་ཕྱི་ཚེས་བཅུ་གི་ཉིན་ཨ་མེ་རི་ཀའི་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་གི་ནང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ས་གནས་སུ་མ་འབྱོར་བའི་ཡར་སྔོན་དུ། མོ་སི་ཁོན་སེན་ཊར་ཞེས་པའི་ཚོགས་ཁང་གི་ཡང་སྟེང་ནས་ངོ་རྒོལ་འབོད་ཚིག་འཁོད་པའི་འཕྲེད་དར་ཞིག་སྒྲེང་འཛུགས་བྱས་ཡོད་གི། ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་བཞིན། རླུང་འཕྲིན་ལས་རིམ་ཁག